བཅོ་བརྒྱད་པ། ལྷ་སར་རྒྱ་བཟས་བཏབ་པའི་ལྕང་མ་བཞི་ཡོད། སྔ་དུས་མི་རྣམས་ཀྱིས་བོད་ལ་བོད་ལྕང་མ་གཏོགས་རྒྱ་ལྕང་མེད་པའི་ཤོད་སྲོལ་ཡོད། རྒྱ་བཟའ་ཀོང་ཇོ་བོད་ལ་ཕེབས་སྐབས། རྒྱ་ལྕང་གི་ཡལ་ག་བཞི་ཐང་རྒྱལ་རབས་ཀྱི་རྒྱལ་ས་ཁྲང་ཨན་ནས་ལྷ་སར་བསྣམས་ཕེབས་པ་རེད། ཁོང་གིས་བསྣམས་ཕེབས་པའི་ལྕང་སོན་བཞི་པོ་དེ་ལྷ་སའི་ཕྱོགས་བཞིར་བཙུགས་ཡོད།